གསན་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་འདིའི་ནང་ང་ཚོས་མཐོང་ཐོས་བྱུང་པའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་ཕུན་ཚོགས་ལྷུན་གྲུབ་ལགས་དང་ལྷན་དུ་ཁོང་གི་ཕ་ཡུལ་མི་ཉག་མགར་ཐར་ཡུལ་གྱི་ལོ་རྒྱུས་དང་མགར་ཐར་བྱམས་པ་གླིང་དགོན་པའི་ཕྱག་དཔེ་དང་ཡིག་ཆ་གྲངས་ལས་འདས་པ་ཞིག་རིག་གནས་གསར་བརྗེའི་སྐབས་སུ་མེ་བསྲེགས་བཏང་ཡོད་པ་སོགས་ཀྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན།
མགར་སྟོང་བཙན་རྒྱ་ཡུལ་ལས་ཐར་བའི་ས་ཡིན་པས་ན་ནི་མགར་ཐར་ཟེར་གྱི་ཡོད་པ་རེད། མགར་ཐར་དགོན་པ་ཟེར་ཆོས་སྡེ་ཆེན་པོ་ཅིག་ཡོད་པ་རེད། རིག་གནས་གསར་བརྗེའི་སྐབས་ལ་ཨ་ནི་ཕྱག་དཔེ་དེ་དག་ཉི་མ་བཅོ་ལྔ་བཅུ་དྲུག་ཅིག་ལ་མེ་བསྲེགས་བཏང་སོང།
མི་ཉག་མགར་ཐར་ནི་ལོ་རྒྱུས་ཧ་ཅང་རིང་བའི་བོད་ཀྱི་ས་མཚམས་ས་ཁུལ་ཞིག་དང་རྒྱལ་དབང་སྐུ་འཕྲེང་བདུན་པ་ཆེན་པོའི་གདན་ས་དང་སྐུ་འཕྲེང་བཅུ་གཅིག་པའི་འཁྲུངས་ཡུལ་ཡིན་པ་སོགས་ལོ་རྒྱུས་ཐོག་ལ་ཧ་ཅང་གྲགས་ཆེ་བ་དང་བློན་པོ་མགར་སྟོང་བཙན་རྒྱ་ཡུལ་ནས་བྲོས་ཐར་ས་ཞིག་ཡིན་པས་མགར་ཐར་ཞེས་མིང་ཐོགས་པ་སོགས་ཕུན་ཚོགས་ལྷུན་གྲུབ་ལགས་ནས་ངོ་སྤྲོད་གནང་བར། ཡང་མི་ཉག་མགར་ཐར་ཟེར་ཡ་དེ་ད་བོད་ཀྱི་ཤར་ངོས་ཕྱོགས་རྒྱ་དང་བོད་གཉིས་ཀྱི་ས་མཚམས་འདྲ་པོ་ཅིག་འཁེལ་གི་ཡོད་རེད་ད། དར་རྩེ་མདོ་གི་འཁྲིས་ལ་རེད་དར་རྩེ་མདོ་གི་བར་དུ་ལ་ཡ་དེ་ཆུ་ཚོད་གཅིག་ཙམ་ཅིག་མོ་ཊ་གི་ལམ་ཁ་དེང་སང་བྱས་པས་ན་ཆུ་ཚོད་གཅིག་ཙམ་ཅིག་དེ་འདྲས་ཅིག་རེད་ད་སྔས་མ་ལོ་རྒྱུས་སྒང་ལ་ཡིན་པས་ན་གཅིག་གི་ཉིན་ཞག་གཅིག་ཙམ་ཅིག་གི་ད་རྟ་ལམ་ཉིན་ཞག་གཅིག་ཙམ་ཅིག་གི་འོ་དེ་འདྲས་ཀྱི་ས་ཆ་གཅིག་ལ་དེ་འཁེལ་གི་ཡོད་རེད་ད་རྒྱ་བོད་གཉིས་ཀྱི་ས་མཚམས་དར་རྩེ་མདོ་གི་འཁྲིས་ལ་ད་མི་ཉག་མགར་ཐར་ཟེར་ཡ་དེ་ལོ་རྒྱུས་སྒང་ལ་ཡིན་ན་ཏོག་ཙམ་ཅིག། ས་ཆ་སྐད་གྲགས་ཆེན་པོ་འདྲ་པོ་ཅིག་རེད་ད་ཅིག་ག་རེ་ཟེར་དབུས་ངོས་ཕྱོགས་ཡ་ཡིན་ན་ཨ་ནི་ཅིག་མི་ཚང་མས་མི་ཚང་མས་ཅིག་གོ་དེ་ཡ་འདྲ་པོ་ཅིག་ཅིག་དང་གི་རྒྱ་བོད་ས་མཚམས་མར་བཤད་དུས་ཅིག་དར་རྩེ་མདོ་དང་ཅིག་གི་ག་རེ་ཟེར་དགོས་རེད་ད་མི་ཉག་མགར་ཐར་དེ་ཚོ་ཚོང་ཐོག་ནས་ཅིག་ཇ་དང་དེ་ཚོ། རྟ་དྲེལ་དེ་ནས་ཡོང་གི་ཡོད་ཙང་ཨ་ནི་ཅིག་ཚོང་འདུས་ཆེན་པོར་གྱུར་བ་དར་རྩེ་མདོ་དེ་ཨོ་དེ་འདྲ་ཡིན་ཙང་དེ་ཁོ་ལམ་ཁ་ལ་དབུས་ལ་ཡ་ཡོང་ས་ལམ་ཁ་ལ་འཁེལ་གི་ཡོད་རེད།

ཨ་ནི་དེ་གང་ནས་བྱུང་བ་རེད་ཟེར་བྱུང་སྟངས་འདྲ་པོ་དེ་ད་ང་ཚོ་གཉའ་ཁྲི་བཙན་པོ་བྱུང་སྟངས་དེ་འོད་གསལ་ལྷ་ནས་གནམ་ནས་མར་ལ་བབས་ནས་ལྷ་རི་གྱང་ཏོ་ཡི་རྩེ་ལ་བབས་ཟེར་ཡ་ཅིག་དེ་ནང་བཞིན་གྱི་ད་མགར་སྟོང་བཙན་གྱི་མི་ཚང་དང་པོ་རྒྱུད་པ་ཁོ་ཡོང་ས་དེ་མི་ཉག་མགར་དེ་མགར་ཐར་གི་ཕྱོགས་ལ་ཨ་ནི་བཞག་བྲ་ལྷ་རྩེ་སྒང་ནས་མར་བབས་ནས་དུ་ཟེར་ནས་ཡ་བྱུང་བ་རེད་ཨ་ནི་དབུས་ལ་ཡ་ཕེབས་ནས་ཁོ་གཞུག་གུ་ལ་ཡ་ད་མགར་སྟོང་བཙན་དེ་ཚོ་བྱུང་ནས་ཨ་ནི་བོད་ཀྱི་བློན་པོ་གི་ནང་གི་ཁྱིམ་རྒྱུད་ཆེན་པོ། ཨོ་དེ་འདྲའི་ཆགས་པ་རེད་ཟེར་ཨོ་དེ་འདྲའི་བཤད་སྲོལ་ཨོ་དེ་འདྲའི་སྲོལ་འདྲ་པོ་དེ་འདྲའི་འདུག། དེ་མ་ཚད་པའི་ད་མགར་ཐར་ཡུལ་ལ་ཡ་རྒྱལ་བ་སྐུ་འཕྲེང་བཅུ་གཅིག་པ་མཁས་གྲུབ་རྒྱ་མཚོ་སྐུ་འཁྲུངས་མྱོང་ཡོད་པ་བྱས་ཨ་ལྷག་པར་དུ་བོད་དབུས་ཕྱོགས་ངོས་ལ་ཡ་འབྲེལ་བ་ཆེན་པོ་ཞེ་པོ་ཅིག་ཡོད་ས་རེད་བ། ལགས་རེད་ད་རྒྱལ་བ་སྐུ་འཕྲེང་བཅུ་གཅིག་པ། མཁས་གྲུབ་རྒྱ་མཚོ་འཁྲུངས་ས་དེ་མགར་ཐར་རང་ལ་ད་མགར་ཐར་དགོན་པའི་ཉེ་འདབས་སུ་གྲོང་ཚོ་ཅིག་ལ་ནི་དཀོན་ཟས་ཤིས་ཟེར་ཡག་གི་གྲོང་ཚོ་བྱས་བ་ར་བ་དེའི་ནང་འཁྲུངས་ད་ད་ཡིན་ན་ཁོང་རྒྱལ་བ་རིན་པོ་ཆེ་ད་འཁྲུངས་ས་གི་གཟིམ་ཆུང་ལྷ་ཁང་གཅིག་དེ་འདྲའི་མཇལ་ཡ་ཡོད་རེད་ཨོ་དེ་འདྲའི་ཡིན་ཙང་ད་དབུས་ངོས་ལ་ཡ་སྔས་མ་ལོ་རྒྱུས་སྒང་ལ་ཡིན་ན་འབྲེལ་བ་ཆེན་པོ་ཞེ་པོ་ཅིག་ཡོད་པ་ད་མི་རྒན་པ་དེ་ཚོ་གང་ག་ལོ་གཅིག་གི་དབུས་ལ་གཅིག

གཅིག་ད་མགར་ཐར་དགོན་པ་ཟེར་ཆོས་སྡེ་ཆེན་པོ་བྱས་བ་རེད་ད་དེ་ཡིན་ན་རྒྱལ་བ་སྐུ་ཕྲེང་བདུན་པ་ཆེན་པོ་གི་ཕྱག་བཏབ་གནང་བའི་ཨ་ནི་དགོན་པ་ཅིག་དེ་འདྲས་ཆགས་ཡོད་བ་རེད་དེ་ཚང་མས་གི་ཅིག་ངོས་འཛིན་བྱས་ལ་རྒྱལ་བ་རིན་པོ་ཆེ་གི་གདན་ས་ཡིན་པ་དང་ཨ་ནི་ཅིག་ལོ་རྒྱུས་གི་སྒང་ནས་ཡིན་ན་ཁོ་ལྷ་ལྡན་གཉིས་པ་ཟེར་བ་རེད་ད་ལྷ་ལྡན་གཉིས་པ་མགར་ཐར་ལྷ་ལྡན་གཉིས་པ། མི་ཉག་མགར་ཐར་ཟེར་ལྷ་ལྡན་གཉིས་པ་མགར་ཐར་བྱམས་པ་གླིང་ཟེར་ཨོ་དེ་འདྲའི་བཤད་སྲོལ་ཡོད་རེད་ད་དེ་ལྷ་ལྡན་གཉིས་པ་ཟེར་བཏགས་དགོས་པ་ག་རེ་རེད་ཟེར་ན་ད་རྒྱལ་དབང་སྐུ་ཕྲེང་བདུན་པ་བདུན་པ་ཆེན་པོ་དེ་ཨ་ནི་ད་ཁོང་དབུས་ལ་ཡང་བཞུགས་བཟོ་མ་བདེ་བ་བྱས་ནས་ཨ་ནི་ཁམས་ཕྱོགས་ལ་ལོ་བདུན་བརྒྱད་ཙམ་དེ་འདྲའི་བཞུགས་དགོས་བྱུང་བ་རེད་ད་ཕོ་ལྷ་བས་སྲིད་དབང་བཅངས་པའི་སྐབས་ལ་རེད་གཅིག་སྟོང་བདུན་བརྒྱ་སུམ་ཅུ་ཐམ་པ་གི་ལོ་ལ།

མགར་ཐར་བྱམས་པ་གླིང་དགོན་པ་ལ་ཡག་ད་རིག་གནས་གསར་བརྗེའི་སྐབས་ལ་ཡག་གཏོར་སྐྱོན་དང་ད་ག་ནང་བཞིན་དཀའ་ངལ་ག་རེ་ག་རེ་འཕྲད་པ་ད་ཁྱེད་རང་དགུང་ལོ་ཆུང་ཆུང་རེད་དེ་ལས་རྒན་རབས་ཚོའི་རྩ་ནས་ག་རེ་ག་རེ་གོ་ཐོས་བྱུང་ཡོད་ན། ང་དེ་སྐོར་ད་དམིགས་བསལ་ཟེར་ན་ག་རེ་ཟེར་དགོས་རེད་ད་ཉམས་ཞིབ་ནས་ག་རེ་ཟེར་དགོས་རེད་ཅིག་གཏིང་ཟབ་པོ་ཨོ་དེ་འདྲས་དེ་ཡིག་ཆ་སྒང་ནས་དེ་འདྲས་རྙེད་གི་མི་འདུག་ཡིན་ན་ད་སྔས་མ་ང་ང་སློབ་གྲྭ་ལ་ཡོད་དུས་དེ Anthropology དེ་མི་རིགས་རིག་པའི་སློབ་ཚན་བྱས་བ་རེད་དེ་བྱས་དུས་ཨ་ནི་ས་གནས་ས་ཐོག་ལ་ཁོ་ག་རེ་ཟེར་དགོས་རེད་ད་རྟོག་ཞིབ་ཟེར་ན་རེད་ས་གནས་ས་ཐོག་ལ་ཨོ་ནི་ཞིབ་འཇུག་བྱེད་ག་འགྲོ་ཡག་གི་ཨོ་ནི་དེ་འདྲའི་འཛིན་གྲྭ་གི་ཅིག་སྦྱང་ཚན་འདྲ་བོ་དེ་འདྲ་ཡོད་བ་དེ་འདྲའི་སྐབས་ལ་ད་ས་གནས་ས་ཐོག་ལ་ཕྱིན་ནས་ཨ་ནི་མི་རྒན་པ་དེ་འདྲའི་ལ་སྐད་ཆ་དྲིས་མྱོང་ཡོད་ད་དེ་དུས་དགུང་ལོ་བརྒྱད་ཅུ་ལྷག་ཙམ་ཕེབས་ཡོད་པ་དགུ་བཅུ་ལྷག་ཙམ་ཕེབས་ཡོད་པ་ཨོ་དེ་འདྲའི་སྐད་ཆ་དྲི་ས་དེ་འདྲའི་འདུག།

དེ་འདྲ་བྱེད་དུས་ཏན་ཏན་ཁོ་དེའི་ནང་ལ་ད་ཕྱག་དཔེ་རྩ་ཆེན་པོ་ཞེ་པོ་དེ་འདྲས་ཡོད་པ་ཡིན་པ་དེ་དཔེ་ད་ག་རེ་ཟེར་དགོས་རེད་ད་དཔེ་གསལ་པོ་རེད་ད་ཕྱག་དཔེ་ཙམ་དུ་མ་ཟད་ནི་དབུས་ཉི་མ་གཞུང་གི་བཀའ་ཡིག་དང་དེ་འདྲས་མང་པོ་ཞེ་པོ་ཅིག་དེ་ནི་དགོན་པའི་གདན་རབས་དང་ནི་གཞུང་གི་བཏང་བའི་བཀའ་ཡིག་དང་ནི་རྒྱལ་བ་རིན་པོ་ཆེའི་ཕྱག་བྲིས་དང་དེ་འདྲས་ཀྱི་དཔེ་འབོར་ཆེན་པོ་ཞེ་པོ་ཡོད་པ་ཅིག་དེ་ཚོ་གང་ག་ལོ་ད་མེ་སྲེག་ནང་ཚུད་ཡོད་པ་དེ་གསལ་པོ་རེད་ཨ་ནི་གཅིག་གི། ད་ཡང་དེ་ས་གནས་ཀྱི་ལྷ་སྡེ་ཀྱི་ནང་ལ་ནི་བཀའ་ཡིག་དང་དེ་འདྲའི་འགའ་ཤས་ཁྱབ་ཡོད་པ་ང་མཇལ་མྱོང་ཡོད་དཔེ་གོས་ཆེན་སེར་པོ་སྒང་ལ་ནི་དམ་ཕྲུག་དེ་འདྲའི་དམར་པོ་བརྒྱབ་བཞག་པ་དེ་འདྲའི་ད་ཉི་མ་གཞུང་གི་བཀའ་ཡིག་དེ་འདྲའི་འགའ་ཤས་དེ་འདྲའི་ཁྱབ་པ་ང་ང་རང་དེ་འདྲའི་མཇལ་མྱོང་ཡོད་ད་དེ་འདྲའི་དེ་ཚོ་དང་ནི་གཞུང་གི་ཡིག་ཆ་རྩ་ཆེན་དང་དེ་འདྲའི་མང་པོ་ཅིག་དེ་ད་རིག་གནས་གསར་བརྗེའི་སྐབས་ལ་མེ་ལ་ཕྱིན་ཡོད་པ་དང་དེ་ཚོ་གང་ག་ལོ་ད་རིག་རྫས་ཧ་ལས་པ།

ཁོ་གཞུང་ལ་འབྲེལ་བ་ཡོད་རེད་དབུས་ལ་ཡང་གདན་ས་ཁག་ལ་འབྲེལ་བ་ཡོད་རེད་ཨ་ནི་རྒྱལ་བ་རིན་པོ་ཆེའི་དགོན་པ་ཡིན་ཙང་དམིགས་བསལ་གྱི་ཅིག་ནང་རྟེན་དེ་འདྲའི་མ་འདྲ་བ་དེ་མང་པོ་བཞུགས་ཡོད་རེད་ད་དེ་ཚོ་ཚང་མ་ཨ་ནི་གཏོར་བརླག་ཐེབས་བྱས་ད་གང་ག་མེད་པ་ཆགས་ད་ད་ལྟ་ལས་ཡིན་ནའི་ཅིག་གི་སྔས་མ་གི་ཅིག་གི་ཡིན་པར་ཟེར་ངེས་རེད་ད་གྲངས་ཀ་དེ་ཡང་རེད་འོ་ཅིག་དེ་རེད་མ་གཏོགས་ལྷག་མེད་པའི་ཚོད་རེད་འོ་དེ་འདྲ་རེད་ཤག།
རེད་ད། ཕྱིས་སུ་ད་རིག་གནས་གསར་བརྗེ་རྗེས་ལ་ཡང། རྒྱ་ནག་ནང་ལ་ཏོག་ཙམ་གུ་ཡངས་འགྲོ་དུས་ཙམ་པ་བོད་ཀྱི་དགོན་པ་མང་པོ་ཅིག་ད་ས་གནས་མི་མང་རང་གི་དྭང་བླངས་ཐོག་ནས་ཡང། ཞིག་གསོ་བྱས་པའི་གནས་ཚུལ་དེ་འདྲའི་ག་ས་ག་ལ་བྱུང་ཡོད་རེད་པ། ཨ་ནི་མགར་ཐར་དགོན་པ་ཡིན་ནའི་ཕྱིས་སུ་ཞིག་གསོ་ཞུས་ཡོད་ས་རེད། འདིའི་སྐོར་ལ་ཡང་ཕུན་ཚོགས་ལགས་ག་རེ་ག་རེ་ཟེར་ཡིན་ནམ། ལོ་ས་རེད་ད། སྒར་སོགས་རེད་ཅེས་ད་རིག་གནས་གསར་བརྗེ་གཞུག་གུ་ལ་ཡང་ད། སྲིད་ཇུས་གུ་ཡངས་ཕྱིན་པ་ནས་བཟུང་སྟེ་ཨ་ནི་ད་བོད་ཁམས། ཡོངས་ལ་ད་དགོན་པ་མང་པོ་ཅིག་བསྐྱར་གསོ་བྱུང་ཐུབ་ཡོད་པ་རེད་ད་པཎ་ཆེན་རིན་པོ་ཆེ་སྐབས་དེ་དུས་བཞུགས་ཡོད་རེད་དེ་འདྲའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཆབ་སྲིད་ཀྱི་ཁོར་ཡུག་ལ་ཏོག་ཙམ་འགྱུར་བ་འགྲོ་དུས་ས་གནས་དགོན་པ་གང་ག་ལོ་ཉམས་གསོ་བྱེད་ཡ་དང་དེ་འདྲ་བྱུང་ཡོད་རེད་ད་དེ་ག་ནང་བཞིན་གྱི་ད་མགར་ཐར་དགོན་པ་ཡིན་ནའི་ཉམས་གསོ་བྱུང་བྱས་ད་ལྟ་ཡིན་ན་དཔེ་དེབ་ཁྲ་སིང་སིང་ཧ་ལས་པ་ཡག་པོ་ཅིག་ཡོད་ཡོད་རེད། ཕུན་ཚོགས་ལྷུན་འགྲུབ་ལགས་ཀྱི་མི་ཚང་ཡང་ལོ་རྒྱུས་ཀྱི་ཐོག་ལ་ཕོག་རུ་བ་ཞེས་པའི་མི་ཉག་ལྕགས་ལ་རྒྱལ་པོའི་ཕོགས་ཞིང་རྨོ་འདེབས་ཞུ་མཁན་ཞིང་འབྲོག་གཉིས་ལྡན་གྱི་ཁྱིམ་ཚང་རྙིང་གྲས་ཤིག་ཡིན་པ་དང་ལྕགས་ལ་རྒྱལ་པོའི་ཁོངས་ཀྱི་འབྲུ་ཕོགས་བརྒྱ་ཆ་མང་པོ་ཞིག་ཕོག་རུ་བའི་ཕ་གཞིས་ནས་མཁོ་འདོན་ཞུ་གི་ཡོད་པ་དང་རྒྱལ་དབང་སྐུ་ཕྲེང་བདུན་པ་ཆེན་པོ་མགར་ཐར་ལ་བཞུགས་པའི་སྐབས་སུ་ལྕགས་ལ་རྒྱལ་པོའི་བཀའ་འབྲེལ་ལྟར་གཞུང་ཞབས་ཞུས་ཡོད་པ་དང་རྒྱ་ནག་གིས་བཙན་འཛུལ་མ་བྱུང་པའི་གོང་ལ་ས་ཁང་ས་གཞིས་སོགས་མང་པོ་ཡོད་པའི་ཁྱིམ་ཚང་ཞིག་ཡིན་པ་དང་དེས་རྐྱེན་པས་ཁོང་གི་སྤོ་ལགས་ཡང་རྒྱ་མིའི་བཙོན་ཁང་གི་ནང་དུ་ལོ་དགུ་ཙམ་ཞིག་བཞུགས་དགོས་བྱུང་ཡོད་པ་རེད། དེ་དང་ཕྱོགས་མཚུངས་དེ་རིང་གི་ལས་རིམ་དེའི་སྙན་སྒྲོན་ཞུ་མཚམས་ད་ག་བཞག་གི་ཡིན། ལས་རིམ་རྗེས་མའི་ནང་མི་ཉག་མགར་ཐར་ཡུལ་གྱི་གཉེན་སྒྲིག་བྱེད་ཚུལ་གྱི་སྐོར་ལ་ཕུན་ཚོགས་ལྷུན་འགྲུབ་ལགས་དང་མུ་མཐུད་གྲོས་གླེང་ཞུ་གི་ཡིན་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།